རྙེད་པ་མ་ཐོབ་པ། རྙེད་པ་མ་ཐོབ་པའང་ཚིག་རྩུབ་སྟེ་སྨད་ར་བཏང་བ་ལྐོག་ཏུ་གྲགས་པ་མིན་པ་བརྗོད་པ་མི་སྙན་པ། ཞེས་བྱ་དེ་ལས་བཟློག་པ་བདག་ལ་བདག་དང་བདག་གི་གཉེན་རྣམས་ལ་བདེ་བ་འདོད་པ། རྙེད་པ་འདོད་རྙེད་པ་ཐོབ་འདོད་པ། དེ་ནས

བཟློག་པ་འདོད་པ་དང་དེ་མི་འདོད་པ་དགྲ་ལ་དེ་ལས་བཟློག་པས་སོ། མདོར་ན་འཇིག་རྟེན་གྱི་ཆོས་བརྒྱད་དོ། འཇིག་རྟེན་གྱི་ཆོས་བརྒྱད་དོ། ད་ནི་ག་གི། ཁོང་ཁྲོ་སྐྱེ་བའི་ཡུལ་གྱི་དབྱེ་བ་སྤྱིར་བསྟན་པ། ཁོང་ཁྲོ་སྐྱེ་བའི་ཡུལ་གྱི་དབྱེ་བ་སྤྱིར་བསྟན་པ་དེ། འཇིག་རྟེན་ཆོས་བརྒྱད་ལ།

འོ་འཇིག་རྟེན་ཆོས་བརྒྱད་བྱས་ད་གཉིས་པ། མི་འདོད་པ་བྱེད་པ་ལ་ཁྲོ་བ་མི་འདོད་པ་འོང་མི་འདོད་པ་བྱེད་པ་བྱེད་པ་ལ་ཁྲོ་བ་དགག་པ་ལ་གསུམ། བདག་ལ་ཉེས་པ་ལ་བདག་ལ་ཉེས་པ་བདག་ལ་ཉེས་པ་བྱེད་པ་ལ་ཁྲོ་བ་དགག་པ། བདག་གི་བཤེས་ལ་ཉེས་པ་བྱེད་པ་ལ་ཁྲོ་བ་དགག་པ། བདག་གི་དགྲ་ལ་ལེགས་པ་བྱེད་པ་ལ་ཁྲོ་བ་དགག་པ་ཁོའི་ལྡོག་ཕྱོགས་གོ། དགྲ་ལ་ལེགས་པ་བྱས་ན་ཡང་ཁྲོ་བ་དགག་པ་འོང་འདུག་ས་བཅད་གསུམ་དང་པོ། བདག་ལ་ཉེས་པ་བྱེད་པ་ལ་ཁྲོ་བ་དགག་པ་ལ་གཉིས། སྡུག་བསྔལ་སྐྱེས་པ་ལ་སྡུག་བསྔལ་སྐྱེས་པ་ལ་བཟོད་པར་བྱ་བ་དང་བརྙས་པ་སོགས།

སྡུག་བསྔལ་དང་དུ་ལེན་པའི་བཟོད་པ་བསྒོམ་པ། སྡུག་བསྔལ་དང་དུ་ལེན་པའི་བཟོད་པ་བསྒོམ་པ། ཆོས་ལ་ངེས་པར་སེམས་པའི་བཟོད་པ་བསྒོམ་པ། གནོད་པ་བྱེད་པ་ལ་ཇི་མི་སྙམ་པའི་བཟོད་པ་བསྒོམ་པའོ། བཟོད་པ་གསུམ་པོ་སྒོ་སྒོམ་སྟངས་གོ་ད་མི་ལ་མི་ལ་ནུ་ག་བཟོད་པ་གསུམ་པོ་སྒོམ་སྟངས་དེ། སྡུག་བསྔལ་སྐྱེས་པ་ལ་བཟོད་པར་བྱ་བ་དང། བརྙས་པ་སོགས་སྒྲུབ་པ་ལ་བཟོད་པར་བྱེད་པ། སྡུག་བསྔལ་སྐྱེས་པ་ལ་བཟོད་པར་བྱ་བ་དེ་ལ་སྡུག་བསྔལ་སྐྱེས་པ་ལ་བཟོད་པར་བྱ་བ་དེ་ལ་གསུམ། བདག་ལ་ཉེས་པ་སྐྱེས་པ་ལ་ཁྲོ་བ་དགག་པ། བདག་ལ་ཉེས་པ་སྐྱེས་པ་ལ་རྩ་བ་ཁོའི་རྩ་བའི་ས་བཅད་གོ། བདག་ལ་ཉེས་པ་སྐྱེས་པ་ལ་ཁྲོ་བ་དགག་པ།

དང་པོ། སྡུག་བསྔལ་དང་དུ་ལེན་པའི་བཟོད་པ་བསྒོམ་པ་དེ་ལ་ས་བཅད་ལྔ་གནང་གོ། སྡུག་བསྔལ་དང་ལེན་གྱི་བཟོད་པ་བསྒོམ་ས་བཅད་ལྔ་པོ་ནི་ཡང་ངེས་པར་བྱེད་དགོས་གོ། དང་པོ། ཟག་བཅས་སྡུག་བསྔལ་གྱི་རང་བཞིན་ལས་མ་འདས་པར་བསམ་པ་ནི། བདེ་བའི་རྒྱུ་ནི་རེས་འགའ་འབྱུང་སྡུག་བསྔལ་རྒྱུ་ནི་ཤིན་ཏུ་མང། འཁོར་བ་ན་བདེ་བའི་རྒྱུ་ནི་རེས་འགའ་ཙམ་འབྱུང་ལ། སྡུག་བསྔལ་གྱི་རྒྱུ་ནི་ཤིན་ཏུ་མང་བས་འཁོར་བའི་རང་བཞིན་དེ་ལས་མ་འདས་པས། སྡུག་བསྔལ་འཁོར་བའི་རང་བཞིན་དེ་ལས་མ་འདས་པས་སྡུག་བསྔལ་བྱུང་ཡང་བཟོད་པར་བྱ་བར་རིགས་སོ། ཟབ་ཆོས་ཡི

གཉིས་པ་སྡུག་བསྔལ་སྒོམ་པའི་ཕན་ཡོན་བསམ་པ་ནི། སྡུག་བསྔལ་སྒོམ་པའི་ཕན་ཡོན་བསམ་པ་ནི་ད་དུ་རྒྱུན་ཡང་ཡང་དྲག་ཏུ་ཆགས་ཀྱི་གང་པོར་འབྱང་ཡོང་གི་ཡོད་པ་ནི། སྡུག་བསྔལ་མེད་པར་ངེས་འབྱུང་མེད། དེ་བས་སེམས་ཁྱོད་བརྟན་པར་མནོས། དཀའ་ཟློག་དད་དང་ཀརྣ་པ། བསྲེག་དང་བཅད་སོགས་ཚོར་བ་ནི། དོན་མེད

མནོས་ལ། སྡུག་བསྔལ་ལ་བཟོད་པར་རིགས་སེམས་ཁྱོད་བརྟན་པོ་བྱས་ནས་བརྟན་པར་མནོས་ལ། སྡུག་བསྔལ་ལ་བཟོད་པར་རིགས་ཏེ། སྡུག་བསྔལ་ལ་བཟོད་པར་བཟོད་པར་རིགས་ཏེ། དབང་ཕྱུག་གི་དཀའ་ཐུབ་དབང་ཕྱུག་གི་དཀའ་ཐུབ་ཟློག་ཅིང་ཉམས་པར་བྱེད་པ་ནི་ལྷ་མོ་ཨུ་མ། དཀའ་ཐུབ་ཟློག་ཅིང་ཉམས་པར་བྱེད་པ་ནི་ལྷ་མོ་ཨུ་མ་ཡིན་པ་དེ་ལ། དད་དང་སྟེ་དད་པ་རྣམས། དེ་མཉེས་པའི་དོན་དུ་སྟོན་ཟླ་འབྲིང་པོའི་ཚེས་དགུའི་དུས་ལ་སོགས་པར་ཞག་གཅིག་གམ་གསུམ་དུ་ཟས་བཅད་ནས་ལུས་བསྲེག་པ་དང་བཅད་པ་སོགས་བྱེད་པ་དང། ལྷོ་ཕྱོགས་ཀྱི་རྒྱུད་དུ་ཡུལ་ལྷོ་ཕྱོགས་ཀྱི་རྒྱུད་དུ་ཡུལ་ཀརྣ་ཟེར་བ་ཡུལ་ཀརྣ་ཊ་པ་སོགས་ཕན་ཚུན་འགྲན་པའི་ཆེད་དུ་ལུས་གཅོད་པ་སོགས་ཚོར་བ་སྡུག་བསྔལ་ནི་དོན་མེད་པར་བཟོད་པར་བྱེད་ན། དོན་ཆེན་པོ་དཀའ་ཐུབ་རྩ་བའི་ཡུལ་གང་ཟག་དཀའ་ཐུབ་དད་དང་དཀར་ནག་པ། དཀའ་ཐུབ་དད་དང་ཀརྣ་པ་ཁོ་ཚོ་ནི་དཀའ་ཐུབ།

དེ་མཉེས་པའི་དོན་དུ་སྟོན་ཟླ་འབྲིང་པོའི་ཚེས་དགུ་ལ་ཚེས་དགུའི་དུས་ལ་སོགས་པ་ཞག་གཅིག་གམ་གསུམ་དུ་ཟས་བཅད་ནས་ལུས་བསྲེག་པ་དང་བཅད་པ་སོགས་བྱེད་པའོ། དེ་འགྲོལ་གྱི་ཕྱིར་དུ་སྡུག་བསྔལ་སྙིང་པོའི་དོན་དུ་བརྩེགས་བྱེད་ལྷོ་ཕྱོགས་ཀྱི་རྒྱུད་དུ་ཡུལ་ཀརྣ་ཊ་པ་སོགས་ཕན་ཚུན་འགྲན་པའི་ཆེད་དུ་ཡབ་ཁོ་ཚོ་ཕན་ཚུན་འགྲན་པའི་ཆེད་དུ་ལུས་གཅོད་པ་སོགས་ཚོར་བ་སྡུག་བསྔལ་བ་ནི་དོན་མེད་པར་བཟོད་པར་བྱེད་ན་དེ་འདྲའི་ལ་དོན་མེད་ཀྱི་བཟོད་པར་བྱེད་ན། དོན་ཆེན་པོ་སེམས་ཅན་ཐམས་ཅད་སྡུག་བསྔལ་ལས་ཐར་པའི་དོན་དུ་སྡུག་བསྔལ་མྱོང་བ་སྡུག་བསྔལ་མྱོང་བ་བདག་ཀོ་ཅི་ཞིག་གིས་སྡར་ཏེ་བཟོད་པར་མི་རིགས་སོ། གམ། བཟོད་པར་རིགས་སོ། བདག་ཀོ་ཅི་ཞིག་གིས།

མིང་གི་བདག་ཉིད་སྦྱིན་པའམ་དོན་མེད་བཟོད། དོན་མེད་བཟོད་བྱེད་ཐར་པ་ཡི་དོན་དུ་བདག་ཀོ། ཅིའི་ཕྱིར། ཅིའི་ཕྱིར་སྡར། སྡར་ཟིན་གྱི་ནི་བཟོད་པའི་དེ་རབ། མིང་གི་ཅིག་ཤེས་ཅི་ལ་འཁོར་སོགས་ནི། བདག་ཀོ། ཅིར་བདག་ཀོ། ཅི་ཞིག་གིས་སྡར་ཏེ། བཟོད་པར་རིགས་སོ།

གོམས་ན་སླ་བར་མི་འགྱུར་བའི་དངོས་དེ་འགའ་ཡང་ཡོད་མ་ཡིན་དེ་བས་ཨ། ཨ། གང་ཟག། ཨ། གང་ཟག། གང་ཟག་འདི་ངས། འགའ་ཡང་གང། ཡོད་མ་ཡིན་གང་ཡང་ད་གཅིག་པ་མ། གང་འདི་ནི་མི་རེ་གང་ཡང། གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་དེ་བས་དངོས་པོ་གང་ཡང་ཡོད། དེ་བས་གནོད་པ་ཆུང་གོམས་པས་གནོད་པ་ཆེན་པོ་བཟོད་པར་བྱོས། བཟོད་པ་གོམས་ན་བཟོད་པ་གོམས་ན་སྡུག་བསྔལ་ཡང་བཟོད་པར་འགྱུར་ཏེ་བཟོད་པ་གོམས་ན་སྡུག་བསྔལ་ཡང་བཟོད་པར་འགྱུར་ཏེ། སེམས་ཀྱི་འཛིན་སྟངས་ཐམས་ཅད་གོམས་པའི་རྩ་བ་ཡིན་པས་གོམས་ན་སེམས་ཀྱི་འཛིན་སྟངས་ཐམས་ཅད་ད་གོམས་པའི་རྩ་བ་ཡིན་པས་གོམས་ན་སླ་བར་མི་འགྱུར་བའི་གོམས་ན་སླ་བར་མི་འགྱུར་བའི་སེམས་ཀྱི་ཆོས་ཀྱི་དངོས་པོ་དེ་གང་ན་ཡང་ཡོད་པ་མ་ཡིན། རྒྱུ་མཚན་དེ་བས་ན་ཚ་གྲང་དང་གཞན་གྱི་ཚིག་རྩུབ་སྨྲ་བ་ལ་སོགས་པའི་གནོད་པ་ཆུང་ངུ་དང་དུ་བླངས་ནས་བཟོད་པ་བསྒོམས་པས། དམྱལ་བའི་མེ་ལ་སོགས་པའི་གནོད་པ་ཆེན་པོའང་བཟོད་པར་འགྱུར་བར་ཤེས་པར་བྱོས་ཤིག། ཡབ་སྲས་མཇལ་བའི་མདོ་ལས། བཅོམ་ལྡན་འདས་ཆོས་ཐམས་ཅད་ལ། བཅོམ་ལྡན་འདས་ཡབ་སྲས་མཇལ་བའི་མདོ་ལས་བཅོམ་ལྡན་འདས་ཆོས་ཐམས་ཅད་ལ་བདེ་བར་འགྲོ་བ་ཞེས་བྱ་བའི་ཏིང་ངེ་འཛིན་མཆིས་ཏེ། ཏིང་ངེ་འཛིན་གང་གིས་ཐོབ་པའི་བྱང་ཆུབ་སེམས་དཔའ། དམིགས་པའི་དངོས་པོ་ཐམས་ཅད་ལ་བདེ་བའི་ཚོར་བ་བྱང་ཆུབ་སེམས་དཔའ། ཏིང་ངེ་འཛིན་འདི་གང་གིས་ཟེར། ཏིང་ངེ་འཛིན་བཅོམ་ལྡན་འདས་ཡབ་སྲས་མཇལ་བའི་མདོ་ལས། བདེ་བར་འགྲོ་བའི་ཏིང་ངེ་འཛིན། བདེ་བར་འགྲོ་བའི་ཏིང་ངེ་འཛིན་མཆིས་ཏེ། བདེ་བར་འགྲོ་བའི་ཏིང་ངེ་འཛིན་གལ་ཏེ་ཏིང་ངེ་འཛི། ཏིང་ངེ་འཛིན་འདི་གང་གིས་ཐོབ་པའི་བྱང་ཆུབ་སེམས་དཔའ། དམིགས་པའི་དངོས་པོ་གང་ལ་བདེ་བའི་ཚོར་བ་ཤ་སྟག་མྱོང་བར་འགྱུར་ཞིང